དེ་ནི་ཁྲོ་བ་རུ་བ་དང་པོ་ཁྲོ་བ་བཅས་འཁོན་འཛིན་བྱེད་པ་གཡོ། ཕྲག་དོག་འཚིག་པ་འཆབ་པ་སེར་སྣ་སྒྱུ་རྒྱགས་པ་རྣམ་འཚེ་འོ་དེ་བཅུ་པོ་དེ་ཉོན་མོངས་ཆུང་ངུའི་ས་པ་ཡིན། ཉོན་མོངས་ཆུང་ངུའི་སེམས་ཉོན་མོངས་ཆུང་ངུའི་སེམས་ཀྱི་འདོད་པས་ད་ལྟའི་འདོད་པས་དེ་ནི་སེམས་ཀྱི་འདོད་པས་ཉོན་མོངས་ཆུང་ངུའི་སེམས་ཡིན་ན་ཁྱོད་ཀྱི་འཁོར་ལ་ཉོན་མོངས་ཆུང་ངུའི་ས་མང་བཅུ་པོ་དེ་ཡོད་པས་ཁྱབ་བོ་ཟེར་འོ་དང་དུག་སེར་ཡིན་པ་རེད།

འཕགས་པ་རྟ་ཐུལ་གྱིས་ནི། འཇིག་རྟེན་ཆེན་པོ་འདི་གང་དུ་འགག་པར་འགྱུར་རུ་ཚངས་པ་ལ་དྲིས་པ་རེད། ཚངས་པ་ལ་དྲིས་པ་རེད་པ། ཚངས་པ་གིས་དེ་ནི། བུ་ཡ། ཁ་ས། ཤེས་ཀྱི་མེད་ཟེར་མ་ལབ་པར་བྱས། དེ་ནི། ང་ནི་ཚངས་པའོ། ཚངས་པ་ཆེན་པོའོ། འཇིག་རྟེན་གྱི་བྱེད་པ་པོའོ་ཟེར་བ་དེ་ལུགས་སུ་བ་ལན་བཏབ་པར་གྱིས་སུ་ཡོད་རུ་བ། དེ་ཕྱིར་ད་གཡོ་བར་བདག་གང་དུ་ཡོད་ན་བ། བདག་དེ་འདྲའི་གཟུགས་ལ་བྱས་ལ་ད་གཡོ་ཟེར་ཡོད།

ད་འདི་མགོ་ནས་མ་བྲིས་ཤིག་དུས་སྐབས་ཕྱི་ཚུལ་གཉིས་ཀ་འདུག་ག་ཀུན་བཏུས་ལུགས་ཀྱི་སེམས་བྱུང་ལྔ་བཅུ་ང་གཅིག། འདི་ན་བཞི་བཅུ་ཞེ་དྲུག། ཨ་ན་སྤྱིར་ན་འདི་ཀུན་བཏུས་དེ་ཚོའི་ནང་ལ་སེམས་བྱུང་དེ་ཚོའི་ནང་ལ་འདི་ན་ལ་བར་པའི་དགུའི་དང། ཨ་ནི་བཏགས་ཡོད་དང་རྫས་ཡོད་ཀྱི་ཁྱད་པར་དེ་འདྲ་ཤེས་ནས་མང་པོ་ཅིག་གསུངས་ད་དེ་ལོ་གཅིག་པུ་ཅིག་གོ་རུ་བ། མི་མ་ཡིན་ན་ད་ངོ་ཚོ།

འགྱོད་གཉིད་གཉིས་ཟེར་རེད། འགྱོད་པ་དང་གཉིད་གཉིས་བྱེད། དེ་ནི། ཆགས་སྡང་གཉིས་བྱེད། འདོད་ཆགས་དང་ཞེ་སྡང་གཉིས་རེད། ཆགས་སྡང་གཉིས་བྱེད། ང་ཐེ་གཉིས་ཟེར་རེད། ང་རྒྱལ་དང་ཐེ་ཚོམ་གཉིས་རེད། ང་ཐེ་གཉིས་སུ། འོ་ད་བརྒྱད་དེ་ལ་མ་ངེས་པ་བརྒྱད་ཟེར་རེད།

ཨ་ནི། ཡིད་ཤེས་རྐྱང་པའི་འཁོར་ལ་འབྱུང་བ་མ་རེད་པ། དེ་ནས། དེ། བསྟན་པ་རྣམ་བཞི་གི་བྱུང་བ་དེ་མ་ཡིན། རྒྱུ་མཚན་ཕྱི་མ། ཕྱི་མ་གཉིས་པོ་དེ་མ་ཚང་བ་རེད་ལ། ཕྱི་མ་གཉིས་པོ་དེ་མ་ཚང་བ་རེད། ང་རྒྱལ་དང་ཐེ་ཚོམ་གཉིས་པོ་དེ་ལ། རྒྱུ་མཚན་བར་པ་དེ་མ་ཚང། སྤང་བྱ་རིས་ཀྱི་བྱུང་བ་གསུམ་དེ་མ་ཚང་བ་རེད། ང་རྒྱལ་ལ། ང་རྒྱལ་སྒོམ་སྤང་རྐྱང་རྐྱང་མ་རེད་པ། ང་རྒྱལ་ལ་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད་རེད་པ། ཅེས། ཐེ་ཚོམ་ཡིན་ན།

རྒྱུ་མཚན་གསུམ་རྒྱུ་མཚན་གསུམ་པོ་དེ་ད་མ་ངེས་པ་བརྒྱད་པོ་དེ་ལ་ཨ་ནི། རྒྱུ་མཚན་གསུམ་པོ་དེ་མ་ཚང་བའི་ཆ་ནས་ཨ་ནི་ཉོན་མོངས་ཆུང་ངུའི་ས་པ་ལ་མི་བྱ། ད་སྡེ་ཚན་ལྔའི་ནང་མེད་པའི་རྒྱུ་མཚན་དེ་གོ་བར་འདོད་ན་རེ་ཞིག་ཐོར་མ་གོ་ཡོང་གི་རེད་འོ་ད་ཐུགས་རྗེ། ད་དེ་རྒྱུ་མཚན་བྱེད་སྟངས་དེ་འདྲ་ཞིག་རེད་ད་ཡིན་ན་ཅི་ཡང་ཆད་པ་ཤེས་ན་དཔེར་ན་ང་རང་ཚང་རྒྱུའི་འཚོ་བ་སྐྱེལ་བར་བ།

ཨ་ནི། རེ་བ། རྟོག་དཔྱོད་གཉིས་ལ་གསུམ་ཀ་མ་ཚང་བ་རེད། འགྱོད་པ་དེ་ལ། རྒྱུ་མཚན་དང་པོ་མ་ཚང་བ་རེད། གཉིས་ལ། དང་པོ་གཉིས་མ་ཚང་བ་རེད། ཆགས་སྡང་གཉིས་པོ་དེ་ལ་རྒྱུ་མཚན་ཕྱི་མ་གཉིས་པོ་དེ་མ་ཚང་བ་རེད། ང་ཐེ་གཉིས་ལ་རྒྱུ་མཚན་བར་པ་དེ།